རྐུན་མ་དེས་ཡོངས་རྫོགས་གང་ག་བཅོམ་ཕྱིན་ན་ཐོག་མ་ནས་ཁོ་མེད་པ་ད་མ་རེད་དེ། སོ་སོ་ལ་ཡོད་རེད་དེ། ཡོད་པ་དེ། ཆོམ་རྐུན་པ་ལ་སོགས་པ་དེ་ཚོ་གིས་བཅོམ་བྱས་ནས། སོ་སོ་སྟོང་པ་སྟངས་འཇོན་བྱས་ནས་བཞག་ཡ་དེ་འདྲ་མང་པོ་ཡོང་གི་འདུག་བ། དེ་ནང་བཞིན་བྱས་བྱས་ནས་རང་གིས་ཐོས་པ་ཡ་ཡག་པོ་བྱེད་གི་བ་རེད། ད་ག་ནང་བཞིན་བྱས་ནས། དཀོན་མཆོག་ལ་སོགས་པ་དེ་ཚོ་ལ་དད་པ་ཡ་ཡག་པོ་བྱེད་གི་བ་རེད། དེ་བཞིན་དུ་བརྩོན་འགྲུས་ཡག་པོ་བྱེད་གི་བ་རེད། བྱེད་གི་བྱེད་གི་བྱེད་ལ་ཤེས་བཞིན་བྱ་ར་བྱེད་མ་ཐུབ་ན།

ཀ་ཛི་པའི་ཀ་ལི་རྒྱབ་པ་ཡིན་ནས་ཁོ། རྩ་ལྟུང་ལ་སོགས་པ་དེ་ཚོ་བྱུང་བ་ཡིན་ན་བྱང་ཆུབ་སེམས་དཔའི་སྡོམ་པ་དང་ཡང་འགལ་བ་རེད་བྱང་ཆུབ་སེམས་དཔའི་སྡོམ་པ་དེ་གཏོང་དུ་གྱུར་པ། ད་ལྟུང་བའི་རྙོག་དང་བཅས་པར་འགྱུར་ཟེར་དེ་ཡིན་པ་རེད། ཤེས་བཞིན་མེད་པའི་ཆོམ་རྐུན་དག། དྲན་པ་ཉམས་པའི་རྗེས་འབྲང་བས་བསོད་ནམས་དག་ནི་ཉེར་བསགས་ཀྱང། རྐུན་པོས་ཕྲོགས་བཞིན་ངན་འགྲོར་འགྲོ་ཟེར། ད་ཤེས་བཞིན་མེད་པའི་ཆོམ་རྐུན་དག། ཤེས་བཞིན་གྱིས་བྱ་ར་མ་བྱས་པ་ཡིན་ན། ཇི་སྙེད་དང། ད་ནི་དེ་འདྲའི་ཉོན་མོངས་པའི་ཆོམ་རྐུན་དེ། ཉོན་མོངས་པའི་ཆོམ་རྐུན་དེ་གིས་དྲན་པ་ཉམས་པ་དེའི་རྗེས་སུ་འབྲང་བ་བྱས་ནས་གླགས་འཁེལ་གྱི་འདུག་མི་འདུག་དྲན་པ་ཉམས་ཀྱི་འདུག་མི་འདུག་ལྟ་བྱས་བྱེད་ཀྱི་བྱེད་ཀྱི་བྱས་ནས་ད་དྲན་པ་དེ་མ་ཟད་ད་ག་ལམ་སང་ཁོ་ཆོམ་རྐུན་དེ་སླེབས་ཡོང་གི་རེད། དྲན་པ་ཉམས་པའི་རྗེས་འབྲང་བ། དྲན་པ་ཉམས་ཀྱི་འདུག་མི་འདུག་ལྟ་བྱས་ནས་དེའི་རྗེས་སུ་འབྲང་ནས་ཡོང་གི་རེད། བསོད་ནམས་དག་ནི་ཉེར་བསགས་ཀྱང་བསོད་ནམས་ག་ཚོད་མང་པོ་བསགས་པ་ཡིན་ནའང། རྐུན་མ་གིས།

ཉོན་མོངས་པའི་ཆོམ་རྐུན་བཅོམ་པ་ཡིན་ཙང་ཁོ་བསོད་ནམས་མེད་པར་ཆགས་འགྲོ་བ་བསོད་ནམས་སྔ་མ་བསགས་བྱས་བསགས་པ་རེད་དེ། ཁོ་ལ་བསོད་ནམས་ལོངས་སྤྱོད་ཡས་མེད་པ། ད་ལོངས་སྤྱོད་ཡས་མེད་པ་དེ་ག་རེ་བྱས་པ་རེད་ཟེར་ན་དེ་རྣམ་སྨིན་གྱི་འབྲས་བུ། ཡིད་དུ་འོང་མྱོང་ཡས་མེད་པ་བྱས་ནས་རྣམ་སྨིན་གྱི་འབྲས་བུ་ཡིད་མི་འོང་མྱོང་དགོས། ཡིད་མི་འོང་མྱོང་པ་ཡིན་ན་ངན་སོང་གསུམ་ལས་མ་གཏོགས་འགྲོ་ས་ཡོད་མ་རེད་པ། བསོད་ནམས་དག་ནི་ཉེར་བསགས་ཀྱང། དེ་ནས་རྐུན་པོས་ཕྲོགས་བཞིན་ངན་འགྲོར་འགྲོ་ཟེར། ད་བསོད་ནམས་ཟེར་མཁན་དེ་ཡ། བསགས་བྱས་ནས་ཁོ། ཁོང་ཁྲོ་དང་ལོག་ལྟ་ལ་སོགས་པ་དེ་ཚོས། འཇོམས་རུ་མ་བཅུག་པ་ཡིན་ན་བསོད་ནམས་དེ་ལས་རྣམས་བསྐལ་པ་བརྒྱར་ཡང་ནི་ཆུད་མི་ཟ་བ་ཟེར་དེ་ཡོང་གི་ཡིན་པ་རེད་བསྐལ་པ་བརྒྱ་སྟོང་བར་རེད་པ་ཡིན་ན་ཁོ་ཆུད་མི་ཟ་བ་བྱས་ནས་བསྡད་བྱས་ནས་ཡར་འཕེལ་ནས་གོང་ནས་གོང་འཕེལ་དུ་ཡར་འཕེལ་བྱས་ནས་བསྡད་ཡོད་རེད། དེ་ནས་ལོག་ལྟ་དང། ཁོང་ཁྲོ་ལ་སོགས་པ་དེ་འདྲ་གྱིས་བཅོམ་པ་ཡིན་ན་དེ་ནི་བསོད་ནམས་དེ། སྟོང་གསུམ་གང་དེ་འདྲ་ཅིག་བསགས་བཞག་པ་ཡིན་ན་ཁོ་ལ་འབྲས་བུ་སྨིན་རྒྱུ་མེད་པ་ཆགས་རེད། གས་མེད་པ་ཆགས་དགོས་རེད། བསོད་ནོར་དང་ནི་ཉིན་བཟའ་ཆོས་འབྱུང་པོ། རྐུན་པོ་ཆུང་ཞིག་ཉིན་དྲུག་འདྲུད། ཉོན་མོངས་ཕྱུག་པོ་ཚང་དུ་ནི་བླ་གར་ཚུལ་བར་བྱེད་པ་སྟེ་གླགས་རྙིང་བྱོན་ནས་རྒྱས་གྲོལ་ཆེ་བདེ་འབྲུ་སོགས་ཀྱང་འབྱོར་པར་བྱས། ད་ཉོན་མོངས་པའི་ཁྱུང་ཀོ་སི་ཉིད་དེ་ཧ་ཅང་སྟོབས་ཆེན་པོ་དང་རང་ལ་གནོད་པ་ཆེན་པོ་ཞི་བ་ཅིག་བྱེད་ཀྱི་རེད། ང་རང་ཚོ་འཇིག་རྟེན་པའི་ཆོམ་རྐུན་ཡིན་ན་དེ་ཙམ་གྱི་གནོད་པ་བྱེད་ཐུབ་ཀྱི་མ་རེད་ཧ་ལས་ན་རང་གི་རྒྱུ་ཅ་ལག་ལ་སོགས་པ་དེ་ཚོ་འཕྲོག་འགྲོ་གི་རེད། སོ་སོ་ཡོད་ནི། ཟས་ཟ་རྒྱུ་མེད་པ་དང་གོས་གོན་རྒྱུ་མེད་པ་རྣམས་ཀྱི་ཕྱག་འཁྱེར་མང་དུ་བཞེངས་ཞེ་དྲག་ཡོད་མ་རེད། ད་ཉོན་མོངས་པའི་ཆོམ་རྐུན་ཟེར་མཁན་དེ་ག་རེ་རེད་ཟེར་ན། ཚེ་རབས་དུ་མའི་བར་དུ་ལོངས་སྤྱོད་རྒྱུ་ཡི་བསོད་ནམས་དང་དགེ་བ་ཚང་མ་ཙམ་གྱིས་བཅོམ་བྱས་ནས་མེད་པ་གཅིག་ཆགས། དེ་ཙམ་གྱིས་མ་ཟད་པ། རང་གི་དེ་བདེ་འགྲོ་གི་སྲོག་དེ་བཅོམ་འགྲོ་གི་རེད།

དེ་ནང་བཞིན་བྱས་ནས་ཉོན་མོངས་པའི་ཆོམ་རྐུན་དེ་ཡིན་ན། རང་ལ་དེ་ནས་དྲན་པ་ལ་སོགས་པ་ཉམས་འདུག་མི་འདུག་ཤེས་བཞིན་བྱ་ར་བྱེད་པ་བྱེད་ཀྱི་འདུག་མི་འདུག་བརྟག་དཔྱད་བྱས་ནས་ད་གླགས་སྐབས་འཚོལ་བར་བྱེད་ནི་ལམ་སང་ཡོང་འགྲོ་གི་རེད། ཡོང་བ་དེ་ཕྱི་རོལ་གྱི་དགྲ་བོ་ནང་བཞིན་བྱས་ནས་ཕྱི་ལོགས་ནས་ཚུར་ཡོང་བ་མ་ཡིན་པར་རང་གི་སེམས་དང་ལྷན་ཅིག་ཏུ་གནས་བསྡད་ཡོད་རེད་བ། རང་གི་སེམས་དང་ལྷན་ཅིག་ཏུ་གནས་བསྡད་ཡོད་ཙང་དྲན་པ་དང་ཤེས་བཞིན་མེད་དག་ཁོ་ལམ་སང་ཡར་ལངས་ནས། ཁོ་ལམ་སང་ཡར་ལངས་བྱས་ནས་གནོད་དེ་ག་བྱས་ཚར་རེད། གནོད་དེ་ག་བྱས་ཚར་རེད་ཕྱི་རོལ་དུ་ཡོང་དགོས་ཡོད་མ་རེད་བ། གླགས་རྙེད་གྱུར་ནས་དགེ་འཕྲོག་ཅིང་སེ་དགེ་བ་ཚང་མ་ཐམས་ཅད་འཕྲོག་འགྲོ་གི་རེད་སེ་དགེ་བ་ཚང་མ་ཐམས་ཅད་འཕྲོག་པ་མ་ཟད་བདེ་འགྲོའི་སྲོག་དེ་ཡང་འཇོམས་པར་བྱེད་ཀྱི་རེད་སེ། དེ་བས་དྲན་པ་ཡིད་སྒོ་ནས་ནང་དུ། གུད་དུ་ནམ་ཡང་མི་གཏོང་ངོ་སེ་དེ་འདྲ་ཡིན་སེ་ཙང་ཉོན་མོངས་པའི་ཆོམ་རྐུན་དེ་ཡིན་ན་རང་ལ་གནོད་པ་ཆེན་པོ་ཞེ་དྲག་བྱེད་ཀྱི་འདུག་སེ།

རང་གི་སེམས་ཀྱི་ཁྱིམ་དེ་ཡིན་ན། དྲན་པ་གྱི་སྒོ་གཅིག་བཟོས་བྱས་ནས་དྲན་པའི་སྒོ་གཅིག་བཟོས་བྱས་ནས་དྲན་པའི་སྒོ་ནང་ལོགས་ལ་བཅུག་ནས་ཕར་མ་གཏོང་བ་བྱས་ནས་སེམས་ཀྱི་ཁྱིམ་ནང་དུ་དཔེ་བསྡད་རུ་བཅུག་བྱས་ནས། སེམས་ཀྱི་ཁྱིམ་ནང་དུ་བསྡད་བཅུག་མ་གཏོགས་བྱས་པ། དྲན་པའི་སྒོ་དེ་བཀག་ནས་བསྡད་བཅུག་མ་གཏོགས་དྲན་པའི་སྒོ་དེ་ཕྱི་ལོགས་ཏུ་ཕར་ཤོར་ཚར་ཟེར་ན། ཉོན་མོངས་པ་གྱི་ཆོམ་རྐུན་དེས་འཇོམས་འགྲོ་གི་རེད། དེ་བས་དྲན་པ་ཡིད་སྒོ་ནས་ཟེར་དེ་ཡིན་པ་རེད། ཡིད་དེ་རང་གི་དྲན། སེམས་ཀྱི་ཁྱིམ་ལྟ་བུ་དེ་བྱས། དྲན་པ་དེ་ཡིན་ན་སྒོ་སྒོ་ནང་བཞིན་བྱས་བྱས་ནས། འོ་དེ་ལྟ་བུ་དྲན་པའི་སྒོ་གཅིག་རྒྱག་བྱས་ནས། སེམས་དེ་ཕྱི་རོལ་དུ་མ་གཏོང་བ་བྱས་ནས་ཉར་དགོས་འདུག། གལ་སྲིད་གཏོང་བ་ཡིན་ན་ག་རེ་བྱེད་ཀྱི་རེད་ཟེར་ན། ཉོན་མོངས་པའི་ཆོམ་རྐུན་གྱིས་བཅོམ་འགྲོ་གི་རེད་ཟེར། དྲན་པ་ཡིད་ཀྱི་སྒོ་ནས་ཡིད་ཀྱི་སྒོ་ནང་ལོགས་ཕྱི་རོལ་དུ་གུད་དུ་ནམ་ཡང་མི་གཏོང།

བཞག་བཞག་ནས་ཕྱི་ལོགས་ནས་སྲུང་མཁན་མེད་ཀྱི་བཞག་བཞག་པ་ཡིན་ན་ཁོ་ལ་གནོད་གེ་གེ་བྱེད་མཁན་ཡོང་མ་རེད་པ། སྒོ་བཀག་བྱས་ནས་བཞག་བཞག་པ་ཡིན་ན། སྒོ་སྒོ་བཀག་པ་མ་གཏོགས་ཅིག་ཁོ་ཕྱི་རོལ་དུ་ཕར་ཤོར་བ་ཡིན་ན་ཉི་མ་ཅིག་གནོད་བྱས་བྱས་ནས། ཡང་ན་དབང་པོ་ལག་པ་ལ་གནོད་བྱེད་ཀྱི་རེད་སྡུག་པ་བྱས་སོང་ན་ནི་སྲོག་དེ་གཅོད་པར་བྱས་བྱས་ནས། མེད་པ་ཆགས་འགྲོ་ཡག་དེ་འདྲ་ཉེན་ཁ་ཡོད་རེད་པ། དེ་ནང་བཞིན་ཅིག་བྱས་ནས་རང་གི་སེམས་དེ་དེ་ཚོ་གཅིག་པ་གཅིག་རྐྱང་རེད། དེ་ཡིན་ཙང ། ཡིད་ཀྱི་ཁྱིམ་གྱི་ནང་ལོགས་ལ། དྲན་པའི་སྒོ་གཅིག་རྒྱག་བྱས་ནས་ནང་དུ་བཞག། ནང་དུ་བཞག་ནས་ཕྱི་རོལ་དུ་ཕྱི། ནམ་ཡང་ཕྱི་རོལ་དུ་མ་གཏོང་བར་བྱས་ནས་སྲུང་དགོས་འདུག། དེ་བསྲུངས་པ་ཡིན་ན་དེ་ནི་སེམས་དེ་ལ་གནོད་རྩ་ནས་བྱེད་ཀྱི་མ་རེད། དེ་སྲུང་མ་ཐུབ་ན་སེམས་དེ་ལ་གནོད་སྐྱེལ་གྱི་ནི་དེ་ནི་སོ་སོ་ལ་གྱོང་ཆེན་པོ་ཞིག་རག་ཚར་རེད། གུད་དུ་ནམ་ཡང་མི་གཏོང་ངོ། དེ་ཡིན་པ་རེད། སོང་ནའང་ངན་སོང། གནོད་པ་དག་དྲན་པར་བྱས་ཏེ་ཉེ་བར་བཞག་ཟེར་གལ་སྲིད་ལ་མ་སྐྱེས་ཀྱི་ནི་སེམས་དེ་ཁྱིམ་ནང་དུ་མ་བསྡད་ཀྱི། དྲན་པའི་སྒོ་དེ་ནི་ཤོར་འགྲོ་གི་ཚར་ན། ཁོ་ལ་གནོད་པ། ཁོ་ལ་གནོད་པ་ག་རེ་ཡོང་གི་ཡོད་པ་དེ་ར་སྤྲོད་གཏོང་དགོས་རེད། ར་སྤྲོད་ག་རེ་གཏོང་དགོས་རེད་ཟེར་ན། ཕྱི་རོལ་དུ་ཕར་ཤོར་བ་ཡིན་ན་ཁོ་ཡི་ནི་རྣམ་སྨིན་ཡིད་དུ་མི་འོང་ངན་སོང་གི་སྡུག་བསྔལ་མ་གཏོགས་ཡོང་ཡ་ཡོད་མ་རེད་ཟེར་ནས་ངོ་སྤྲོད་བྱེད་ཀྱི་ནི། ནི་འཇིགས་སྐྲག་བྱེད་ཀྱི་ཡོད་རེད། འཇིགས་སྐྲག་བྱེད་ཀྱི་ནི་སླར་ཡང་དེ་ནི་ནང་དུ་བསྐོང་ཀྱི་ནི་ནང་ལོགས་བསྡད་ནས་མ་གཏོགས་ཕྱི་ལོགས་འགྲོ་བ་ཡིན་ན། ནི་ཁྱོད་རང་ལ་སྡུག་བསྔལ་ཞེ་དྲག་ཡོང་གི་རེད།

བླ་མ་དང་ནི་འགྲོགས་པ་ལས་མཁན་པོས་རྗེས་སུ་བསྟན་པ་དང། ད་བླ་མ་དང་འགྲོགས་པ་ཨ་ཏི་ཚུལ་ཁྲིམས་འདི་དག་སེང་གསུང་ཡན་གྱི་གཙོ་བོ་ཁྲིམས་འདི་དེ་ཚོ་ཡིན་པ་རེད་རང་གི་བླ་མ་དང་འགྲོགས་པ་དང། ཨ་ནི། སོ་ཐར་གྱི་སྡོམ་པ་གནང་མཁན་གྱི་སོ་ཐར་གྱི་སྡོམ་པ་གནང་མཁན་གྱི་དེ་རབ་བྱུང་གི་དེ་ན་ཚུལ་ཁྲིམས་དང་བསྙེན་རྫོགས་ཀྱི་སྡོམ་པ་ལ་སོགས་པ་དེ་འདྲ་ཡིན་ན་མཁན་པོ་ཟེར་དགོས་རེད་བ་མཁན་པོས་རྗེས་སུ་བསྟན་པ་དང་ཨ་ཏི་ལྟ་བུ་མཁན་པོས་རྗེས་སུ་བསྟན་པ་དང། ད་བར་ནང་བཞིན་བྱས་ནས། འཇིགས་པས་སྐལ་ལྡན་གུས་བྱེད་ལ། རང་ཉིད་དེ་ནི་རྣམ་སྨིན་གྱིས། རྣམ་སྨིན་ཡིད་དུ་མི་འོང་བའི་སྡུག་བསྔལ་དེ་ལྟ་བུ་ལ་འཇིགས་སྐྲག་སྐྱེས་བྱས་ནས། དེ་ནི་སྐལ་བ་དང་ལྡན་པས་དེ་ནི་གུས་པར་བྱེད་དགོས་རེད། རང་གི་སེམས་སྲུང་བ་དང་དགེ་བ་ལ་གུས་པར་བྱེད་བྱས་ནས་སེམས་དེ་ཕྱི་རོལ་དུ་གཏོང་རྒྱུ་ཡོད་མ་རེད། དྲན་པ་བདེ་བླག་སྐྱེ་བར་འགྱུར། འོ་དེ་ལྟ་བུ་ཡར་དྲན་བྱས་ནས། དེ་ནི། དེ་ཚོ་ཚང་མ་ཐམས་ཅད་ཡ་དྲན་ནས། བདེ་བླག་ཏུ་སྐྱེ་ཟེར་དྲན་པ་བདེ་བླག་ཏུ་ཡ་སྐྱེ་བ་བྱེད་དགོས་རེད། སངས་རྒྱས་བྱང་ཆུབ་སེམས་དཔའ་དག་ཀུན་དུ་ཐོགས་མེད་གཟིགས་པར་ལྡན། ང་ད་རེས་ཡག་པོ་ཅིག་མ་བྱས་ཀྱི་སྡིག་པ་བསགས་པ་ཡིན་ན་སངས་རྒྱས་དང་བྱང་ཆུབ་སེམས་དཔའ་དུས་རྟག་ཏུ་རང་ལ་གཟིགས་གཟིགས་པ་རེད། དུས་རྟག་ཏུ་གཟིགས་གཟིགས་པ་རེད་རེད་བ། གང་གིས་མི་དཔའ་བཙོང་བྱེད་པ་དེའི་དོན་ནི་ཐུབ་པ་ཞུ་སའི་ས། ང་ཚོ་སེམས་ཀྱི་རྒྱུ་བ་ཕྲ་མོ་ཙམ་ཡང་སངས་རྒྱས་ཀྱིས་མ་མཁྱེན་པ་ཅིག་ཡོད་མ་རེད་བ། སོ་སོ་ག་བ་བསྡད་ས་དེ་ན་ལ་ནི་སྐྲ་ཙམ་ཁྱོན་ལ་དུས་གསུམ་ཚད་སྙེད་ཀྱི་སངས་རྒྱས་རྒྱ་མཚོ་ཞིང་རྣམས་རྒྱ་མཚོའི་ཚོགས་གསལ་ཡེ་ས་རང་གི་སྐྲ་ཡི་རྩེ་མོ་རེ་ལ་ཡང་ཕྱོགས་བཅུའི་སངས་རྒྱས་ཚང་མ་ཐམས་ཅད་བཞུགས་ཡོད་རེད་བ་དང་སངས་རྒྱས་གྲངས་མེད་གང་ག་བཞུགས་ཡོད་རེད་སངས་རྒྱས་བཞུགས་པ་ཙམ་མ་ཟད་པ་སངས་རྒྱས་ཞིང་ཁམས་དང་དེ་ཡི་འཁོར་དུ་སྐྱེས་པའི་བྱང་ཆུབ་སེམས་དཔའ་དང་བཅས་པ་གང་ག་སྐྲ་ཡི་རྩེ་མོ་རེ་ལ་ཡང་ཆུད་པ་བྱེད། ཡོད་རེད་བ། དེ་ཡིན་ཙང་དུས་དང་རྣམ་པ་ཐམས་ཅད་དུ་གཟིགས་གཟིགས་པ་རེད་མ་གཏོགས་དུས་འགའ་ཞིག་ལ་གཟིགས་ལ་འགའ་ཞིག་ལ་མ་གཟིགས་མ་ཡིན་པ། ཉིན་མོ་གཟིགས་ལ་མཚན་མོ་མ་གཟིགས་མ་ཡིན་པ་མཚན་མོ་གཟིགས་ལ་ཉིན་མོ་མ་གཟིགས་མ་ཡིན་པ། དུས་དང་རྣམ་པ་ཐམས་ཅད་དུ་གཟིགས་གཟིགས་པ་ཅིག་ནི་སངས་རྒྱས་བྱང་ཆུབ་སེམས་དཔའ་ཚོ། བཞུགས་ཡོད་རེད་བ། ཀུན་དུ་ཐོགས་མེད་གཟིགས་པར་ལྡན་ཟེར། ཐོགས་མེད་དུ་ནི་གཟིགས་ཀྱི་རེད་མ་གཏོགས་སངས་རྒྱས་བྱང་ཆུབ་སེམས་དཔའ་ཚོ་ལ་ཐོགས་བཅས་ཟེར་མཁན་འདི་ཡོད་མ་རེད་བ། ཐོགས་བཅས་ནི་བ་ཙག་པ་ལ་མ་ཟེར་ཏེ་དཔེར་ན། ང་རང་ཚོ་མི་ཐ་མལ་པ་སོ་སོ་སྐྱེ་བོ་ཡིན་ན་ནི། རྩིག་པས་བར་དུ་ཆོད་ཁྱེད་ཀྱིས་མཐོང་མ་རེད་རྩིག་པས་བར་དུ་མ་ཆོད་ན་ཐག་རིང་པོ་ཡོད་མཐོང་མ་རེད་བ། ད། སངས་རྒྱས་རྣམས་ཀྱིས་དེ་ནི། རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་དང་ལྡན་པ་ཡིན་ཙང་བར་དུ་ཆོད་ནའི་འདྲ་མ་ཆོད་ནའི་འདྲ། དུས་གང་འདྲ་ཅིག་ཡིན་ནའི་འདྲ། ཀུན་དུ་ཐོགས་མེད་གཟིགས་པར་ལྡན་ཟེར་དེ་བསམ་བློ་གཏོང་དགོས་རེད། སངས་རྒྱས་བྱང་ཆུབ་སེམས་དཔའ་དག་བཀོད་དུ་ཐོག་མེད་ཟད་པར། དེ་དག་ཐམས་ཅད་སྤྱན་སྔ་ན་བདག་ནི་རྟག་པར་གནས་སོ་ཞེས་ཟེར།

དུས་རྟག་ཏུ་ནི་དྲན་པ་དེ་སླར་མ་འཆོར་བ་བྱས་ནས་ཉེ་བར་བཞག་པ། འོ་དེ་འདྲ་བྱེད་ཐུབ་པ་ནི་ཡག་པོ་ཡོད་རེད་ཟེར། དཔེར་ན་སོ་སོའི་སྡིག་པ་ཆེན་པོ་ལྟུང་བ་ལ་སོགས་པ་དེ་འདྲ་ཅིག་བྱེད་འདོད་བྱེད་ཀྱི་འདུག་ན་སངས་རྒྱས་བྱང་ཆུབ་སེམས་དཔའ་ཚོས་ཚང་མ་ཐམས་ཅད་ང་ལ་གཟིགས་གཟིགས་པ་རེད་དེ་དག་གི་སྤྱན་སྔ་ན་ནི་ང་བསྡད་བསྡད་པ་རེད་བསམ་སོ་བྲམ་བྱེད་པ་ཡིན་ན་གནས་སྐབས་ཅིག་རིང་ལ་ཁོ་ལྡོག་འགྲོ་དགོས་རེད་བ། སྡིག་པ་མི་དགེ་བ་དེ་གནས་སྐབས་ཅིག་རིང་ལ་ལྡོག་འགྲོ་དགོས་རེད་བ། ཡིད་ཆེས་དྲན་པ་ཉིད། རྟག་ཏུ་ནི། དེ་ནི་སངས་རྒྱས་རྗེས་དྲན་པ་དེ་ལ་ཡང་དང་ཡང་དུ་འབྱུང། འོ་དེ་འདྲ་དུས་རྟག་ཏུ་སངས་རྒྱས་བྱང་ཆུབ་སེམས་དཔའི་སྤྱན་སྔ་ན་ང་གནས་ཡོད་སངས་སོ་དྲན་ཤེས་དྲན་བྱས་ནས་ལས་ཀ་དེ་བྱས་པས་ཡིན་ན་སངས་རྒྱས་རྗེས་སུ་དྲན་པའི་ཕན་ཡོན་དེ་ཡོང་གི་རེད། རང་སངས་རྒྱས་རྗེས་སུ་དྲན་པའི་ཕན་ཡོན་ཟེར་མཁན་དེ་དཀོན་མཆོག་རྗེས་དྲན་དེ་ན་ཡོད་རེད་བ་དུས་རྟག་ཏུ་སངས་རྒྱས་རྗེས་སུ་དྲན་དགོས་པ་དང། དུས་རྟག་ཏུ་དཀོན་མཆོག་ལ་མཆོད་པ་འབུལ་དགོས་པ་དེ་ཚོ་དྲང་བདེན་སྐྱབས་འགྲོའི་བསླབ་བྱ་རེད་བ། སངས་རྒྱས་རྗེས་སུ་དྲན་པ་དེ་ཡང་དེ་ཡོང་གི་རེད། དེ་ལ་ཡང་དང་ཡང་དུ་འབྱུང་ཟེར། དུས་རྟག་ཏུ་སངས་རྒྱས་རྗེས་སུ་དྲན་པ་དེ་ཡོང་བ་ཡིན་ན། ཤི་ཁ་ལ་ཁ་སྡུག་བསྔལ་ཚོར་བ་དྲག་པོ་མྱོང་བ་དེ་ཡིན་ཟེར་ན་ཡང། སངས་རྒྱས་རྗེས་སུ་དྲན་པའི་དྲན་པ་དེས་མི་ཉམས་པ་བྱེད་བྱས་ནས་སྡུག་བསྔལ་ཚོར་བ་དྲག་པོས་ཀྱང་རང་གི་སྲོག་དེ་འཕྲོག་ཐུབ་ཀྱི་མ་རེད་ཟེར་ནས་ལམ་རིམ་ཆེན་མོ་ན། སྐྱབས་འགྲོའི་ཁ་ཐུག་དེ་ན་གསུངས་ཡོད། དེ་ནང་བཞིན་བྱས་བྱས་ནས་སངས་རྒྱས་རྗེས་སུ་དྲན་པ་དེས་དེ་ཡོང་གི་རེད་ཟེར་དེ་ལ་ཡང་དང་ཡང་དུ་འབྱུང་ཟེར།

དེ་ཚེ་ཤེས་བཞིན་འོང་འགྱུར་ཞིང་ཟེར། དེའི་ཚེ་ན་དེ་ནས་ཕྱི་ལོགས་དགྲ་ཡོང་གི་འདུག་མི་འདུག་ཉོན་མོངས་པའི་ཆོམ་རྐུན་ཡོང་གི་འདུག་མི་འདུག་ཤེས་བཞིན་གྱི་བྱ་ར་ཡོང་བ། བྱ་ར་བྱེད་པ་དེ་ཡང་ཡོང་གི་རེད། དེའི་ཚེ་ན་ཡོང་གི་རེད། སོང་བ་དག་ཀྱང་ཕྱིར་འོང་འགྱུར། རང་གི་སེམས་ཕྱི་རོལ་ཏུ་གཡེངས་པ་ལ་སོགས་པ་ཕྱི་རོལ་ཏུ་ཕྱིན་པ་ལ་སོགས་པ་དེ་འདྲ་བྱུང་སོང་ན་ལམ་སེང་ཚུར་བསྐོང་ཐུབ་ཀྱི་རེད།

གལ་སྲིད་དེ་ནི་དེ་ལྟ་བུ་དྲན་པ་མ་ཉམས་པ་དང་ཤེས་བཞིན་གྱིས་བྱ་ར་བྱེད་པ་ལ་སོགས་པ་དེ་ཚོ་ཡོང་ཚར་སོང་ན་སྐད། དུས་ནམ་ཞིག་གི་ཚེ་ན་སེམས་དེ་ཕྱི་རོལ་དུ་ཤོར་བ་ལ་སོགས་པ་དང། ཉོན་མོངས་པའི་ཆོམ་རྐུན་དབང་དུ་སོང་བ་ལ་སོགས་པ་དེ་ཚོ་བྱུང་བ་ཡིན་ན་རྒྱུན་རིང་པོ་མི་སྡོད་པར་བྱས་ནས་ལམ་སེང་སེམས་དེ་ཚུར་བསྐོང་ཐུབ་ཀྱི་རེད།